གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔར་རྒྱ་ནག་ཏུ་སྐྱེས་པ་དང་རྗེས་སུ་རྒྱ་མིའི་བདེ་འཇགས་ལས་ཁུངས་སུ་ལོ་བཅུ་ཙམ་ལས་བྱེད་བྱས་དེ་ནས Australia རུ་སྤོས་ནས་ཉིས་སྟོང་གཉིས་ཀྱི་ལོར Australia ཡི་རྒྱལ་འབངས་བྱས། དེའི་རྗེས་སུ་ལོ་གཉིས་ཙམ་ཨ་རིར་གཙུག་ལག་སློབ་གྲྭའི་སློབ་དགེ་ཞིག་གནང་མཁན Yang Hengjun ཨ་རི་ནས་རྒྱ་ནག་ལ་ཕེབས་པའི་སྐབས་ཤིག་ལ་ཕྱི་ལོ་ཉིས་སྟོང་བཅུ་དགུའི་ཕྱི་ཟླ་དང་པོ་ནས་ད་བར་དུ་རྒྱ་ནག་ཏུ་དོ་དམ་བཀག་སྐྱིལ་བྱུང་པའི་རྗེས་ཁོང་ལ་རྒྱ་ནག་གཞུང་གིས་སོ་ཉུལ་གྱི་ནག་ཉེས་བཙུགས་ནས། ད་ནས་ལོ་གཉིས་ཀྱི་རིང་ལ་འགྱངས་པའི་སྲོག་ཐོག་གི་ཉེས་ཆད་ཞིག་གཟའ་ཟླ་བར་རྒྱ་མིའི་ཁྲིམས་ཁང་ཞིག་བརྒྱུད་ནས་གསལ་བསྒྲགས་བྱུང་དུས Australia རྒྱལ་འབངས་ཤིག་ལ་རྒྱ་ནག་གཞུང་གིས་སྲོག་ཐོག་ཉེས་ཆད་བཏང་པའི་གནས་ཚུལ་ཡང་ཆགས་ནས Australia དང་རྒྱ་ནག་གི་འབྲེལ་བ་ཉེ་བའི་ལོ་ཤས་ཀྱི་རིང་གྱོང་པོ་བྱུང་བ་ཞིག་ཉེ་དུས་གསོ་བཞིན་པ་ལྟ་བུའི་ཉམས་གསོ་དེ་འཐོར་བཤིག་བཏང་སྲིད་པའི་གནས་ཚུལ་ཞིག་བྱུང་བཞིན་པ་དབྱེ་ཞིབ་འདུག་གནས་ཚུལ་དེས་ཨོ་སི་ཀྲོ་ལི་ཡ་དང་རྒྱ་ནག་གི་འབྲེལ་བའི་ཉམས་གསོ་དེར་ལམ་འཕྱུག་བཟོ་མ་སྲིད་པ་ཀྱང་རེད་དེ། ཨོ་སི་ཀྲོ་ལི་ཡས་རྒྱ་ནག་དང་འབྲེལ་བ་ཉམས་གསོ་བྱེད་ཐབས་དེའི་ཚད་ལ་ཚོད་ལྟ་ཞིག་ཆགས་རྒྱུ་ཡང་དབྱེ་ཞིབ་གནང་མཁན་འདུག་འདི་ལྟར་གྱི་སྐབས་ཨོ་སི་ཀྲོ་ལི་ཡ་དང་རྒྱ་ནག་གི་ཉེ་བའི་ལོ་ཤས་ཀྱི་འབྲེལ་བ་ལ་ཕྱི་བལྟས་ཤིག་གཟིགས་ན། རྒྱ་ནག་གཞུང་གིས་ཟེར་ཡག་ལ་ཨོ་སི་ཀྲོ་ལི་ཡ་དང་རྒྱ་ནག་གི་འབྲེལ་བ་སྡུག་ལ་དང་པོ་བཏང་མཁན་ནི་ཨོ་སི་ཀྲོ་ལི་ཡ་ཡིན་པ་དང། དེ་ཡང་ཉིས་སྟོང་བཅོ་བརྒྱད་ཀྱི་ལོ་ལ་རྒྱ་མིའི་གློག་ཆས་དང་ཁ་པར་དང་དྲ་རྒྱ་སོགས་ཀྱི་བཟོ་ཚོང་ཁང་ཧྭ་ཝེ་དང་ཀྲུང་ཞིང་ཐུང་ཞུན ZTE གཉིས་ཀྱིས Five G ཟེར་བའི་དྲ་ལམ Australia རུ་བཙོང་རྩིས་བྱེད་དུས་བདེ་འཇགས་ལ་ཉེན་ཁ་རྒྱུ་མཚན་དུ་བཀོད་ནས Australia ཡས་བཀག་དུས་འགོ་བཙུགས་པ་ཞིག་རྒྱ་མིས་བརྗོད་ཀྱི་ཡོད་པ AFP གསར་ཁང་གི་གནས་ཚུལ་དུ་བཀོད། དེ་སྔོན་ལ་ཨོ་སི་ཀྲེ་ལི་ཡའི་ས་ཐོག་ཏུ་ཨོ་སི་ཀྲེ་ལི་ཡའི་རྒྱལ་ཁབ་ཀྱི་རྒྱལ་ནང་གི་ཆབ་སྲིད་དང་ཞི་བདེ་རྒྱ་མཚོའི་ལྷོ་རྒྱུད་དུ་དུས་རྒྱུན་ཨོ་སི་ཀྲེ་ལི་ཡའི་སྟོབས་ཤུགས་ཁྱབ་ས་སོགས་སུ་རྒྱ་མིའི་ཐེ་གཏོགས་དང་ཤུགས་རྐྱེན་ཆེ་རུ་ཕྱིན་པ་ཞིག་ལ་ཨོ་སི་ཀྲེ་ལི་ཡའི་ས་ཐོག་ནས་གསུང་སྐད་སྐྱོན་མཁན་བྱུང་འགོ་བཙུགས་ཟིན་པ་ཞིག་ཡིན་པ་དང། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུར Coronavirus ཏོག་དབྱིབས་ནད་དུག་གི་འབྱུང་ཁུངས་ལ་རྩད་གཅོད་མཐིལ་ཕྱིན་པ་དགོས་པར་ཨོ་སི་ཀྲེ་ལི་ཡས་ཨ་རི་དང་མཉམ་དུ་སྐུལ་མ་སྤེལ་དུས་རྒྱ་མིའི་གཞུང་ཚབ་ཁོང་ཁྲོ་ལངས་པའི་དོན་རྐྱེན་ཞིག་བྱུང་ནས་ཨོ་སི་ཀྲེ་ལི་ཡའི་ཚོང་ཟོག་ཉོ་རྒྱུ་མེད་པ་རྒྱ་ནག་གིས་བཟོ་རྒྱུའི་སྡིགས་ར་སྤེལ་བ་ཞིག་བྱུང་པ་མ་ཚད་དེའི་བདུན་ཕྲག་ཁ་ཤས་ཀྱི་རྗེས་ཨོ་སི་ཀྲེ་ལི་ཡའི་གླང་ཤའི་བཟོ་ཚོང་ཁང་ཆེ་གྲས་བཞིའི་ས་ནས་རྒྱ་ནག་གིས་གླང་ཤ་ཉོ་རྒྱུ་གནས་སྐབས་བཀག་པ་བྱུང་ཡོད་པ་རེད་དེ། བཀག་འགོག་དེ་ནད་དུག་གི་འབྱུང་ཁུངས་ཀྱི་རྩད་གཅོད་ཀྱི་སྐུལ་མ་དང་འབྲེལ་ནས་བྱུང་རྒྱུ་ཞིག་ཡིན་པ་ཨོ་སི་ཀྲེ་ལི་ཡ་དང་རྒྱ་ནག་གཉིས་ཀས་ཡོངས་གྲགས་ལ་ངོས་ལེན་མ་བྱས་པར། བཀག་འགོག་དེའི་རྒྱུ་མཚན་ནི་བཟོ་ལས་ཀྱི་སྐྱོན་ལ་ཁག་དཀྲི་བཏགས་པ་ཞིག་བྱུང་ཡོད་པ་རེད་དེ་རིང་པོར་མ་སོང་བ་ཞིག་ལ Australia ཡས་རྒྱ་ནག་ལ་ཚོང་ལ་བཏང་པའི Australia ཤིང་ཆ་དང་ནས་འབྲུ་དང་ཆང Wine སོགས་ལ་རྒྱ་ནག་གིས་ཁྲལ་གྱི་རིགས་ཤིག་བརྒྱབ་ཡོད་པ་དང། ཉིས་སྟོང་ཉི་ཤུར་རྒྱ་ནག་གི་ཧོང་ཀོང་ལ་རྒྱ་མིའི་བདེ་འཇགས་ཀྱི་ཁྲིམས་ཟེར་བ་བཀོད་འདོམས་བྱེད་དུས་རྒྱ་ནག་གཞུང་གིས་རྒྱལ་སྤྱིའི་ཆིངས་ཡིག་རྡོག་རོལ་བཏང་བ Australia ཡས་སྐྱོན་བརྗོད་གནང་པ་དེ་འདྲ་དང་ཁྲིམས་དེའི་རྐྱེན་གྱིས་ཧོང་ཀོང་ནས་བྲོས་མཁན་ལ Australia ཡས་རྒྱལ་འབངས་ཀྱི་ཆ་རྐྱེན་བཟོ་རྒྱུ་སོགས་པ Australia ཡས་གསུངས་དུས། རྒྱ་ནག་ཁོང་ཁྲོ་གནོན་པའི་ལངས་པ་བྱུང་ཡོད་པ་དང། དེའི་རྗེས་ཉིས་སྟོང་བཅུ་དགུར་ཡཱང་ཧང་ཅུན་དང། ཉིས་སྟོང་ཉི་ཤུར་ཨོ་སི་ཀྲེ་ལི་ཡའི་རྒྱལ་འབངས་ཡིན་མཁན་གྱི་གསར་འགོད་པ་ཁྲང་ལི་སོགས་པ་ཨོ་སི་ཀྲེ་ལི་ཡའི་རྒྱལ་འབངས་རྒྱ་ནག་གིས་དོ་དམ་བྱས་པ་དེ་འདྲ་དང་རྒྱ་ནག་ཏུ་ཡོད་པའི་ཨོ་སི་ཀྲེ་ལི་ཡའི་རྒྱལ་འབངས་གཞན་དག་རྒྱ་མིས་དོ་དམ་བྱེད་ཉེན་གྱི་ཉེན་ཁ་བཟོས་པ་སོགས་བྱུང་དུས་ཨོ་སི་ཀྲེ་ལི་ཡ་དང་རྒྱ་ནག་གཞུང་གི་བར་ལ་འགལ་ཟླ་ཆེ་རུ་ཕྱིན་ཡོད་པ་དང། ཉིས་སྟོང་ཉི་ཤུ་གཅིག་གི་ལོར་ཨོ་སི་ཀྲི་ལི་ཡས་ཐག་གཅོད་གནང་པ་ཞིག་ལ་ཞི་ཅིན་ཕིང་གི་རྒྱ་མིའི་རྒྱུད་གཅིག་ལམ་གཅིག་གི་ལས་གྲྭའི་ནང་ལ་ཨོ་སི་ཀྲི་ལི་ཡ་ཞུགས་རྒྱུའི་ཨོ་སི་ཀྲི་ལི་ཡའི་གཞུང་དང་རྒྱ་ནག་གཞུང་གི་བར་གྱི་གན་རྒྱ་ཞིག་ཨོ་སི་ཀྲི་ལི་ཡས་ཕྱིར་འཐེན་གནང་རྒྱུ་ཐག་བཅད་ཡོད་པ་དང་དེ་ལྟར་ལ་རྒྱ་ནག་གཞུང་ཡ་མ་ལངས་པ་སོགས་བྱུང་ཡོད་པ་དང། དེ་ནས་གཞེས་ནིང་ཉིས་སྟོང་ཉི་ཤུ་གཉིས་ཀྱི་ལོར་ཨོ་སི་ཀྲི་ལི་ཡ་རུ་གཞུང་དང་སྲིད་བློན་གསར་པ་འཁོད་པ་ཚོ་རྒྱ་ནག་ལ་ཁ་རི་ཁ་ཐུག་གི་ཁ་གཏད་ཚ་པོ་རང་མི་བྱེད་མཁན་ཞིག་འཁོད་པའི་རྗེས་སྲིད་བློན་གསར་པ Anthony Albanese དང་ཞི་ཅིན་ཕིང་གི་བར་ལ་ཐུག་འཕྲད་བྱུང་པ་དེ Australia དང་རྒྱ་ནག་གཞུང་གི་བར་ལ་གཞུང་འབྲེལ་གྱི་ཐུག་འཕྲད་ལོ་ལྔ་ལྷག་གི་རྗེས་ཀྱི་དང་པོ་ཆགས་ཡོད་པ་དང། དེ་ནས་ན་ནིང་ཉིས་སྟོང་ཉི་ཤུ་གསུམ་གྱི་ལོར་རྒྱ་ནག་དང Australia བར་གྱི་ལས་དོན་སྣ་ཚོགས་ཀྱི་གྲོས་མོལ་སླར་གསོ་བྱུང་དུས། Australia ཚོང་ཟོག་ནས་འབྲུ་ལ་རྒྱ་མིས་ཁྲལ་མེད་པ་བཟོས Australia ནས་རྒྱ་ནག་གིས Australia རྡོ་སོལ་དང་ཤིང་ཆ་ཉོ་རྒྱུ་སླར་འགོ་བཙུགས་རྒྱ་ནག་གིས་དོ་དམ་བཙོན་འཇུག་བྱས་པའི Australia རྒྱལ་འབངས་ཡིན་མཁན་གྱི་གསར་འགོད་པ Cheng Lei ལོ་གསུམ་ལྷག་གི་བཙོན་འཇུག་གི་རྗེས་རྒྱ་མིས་རང་དབང་གློད་གྲོལ་བཏང་པ་སོགས་བྱུང་ནས་མཐར་འདས་པའི་སྤྱི་ཟླ་བཅུ་གཅིག་གི་ནང Australia སྲིད་བློན Albanese རྒྱ་ནག་ལ་འཚམས་འདྲིར་འགྲོ་དུས Xi Jinping གིས Australia དང་རྒྱ་ནག་གཉིས་པོས་ཕན་ཚུན་བློས་འཁེལ་བའི་མཐུན་གྲོགས་བྱས་ནས་རྒྱལ་སྤྱིའི་གནམ་གཤིས་ནས་བདེ་འཇགས་བར་གྱི་ཐམས་ཅད་ཐད་མཉམ་ལས་བྱས་ཆོག་པ་སོགས་འཛུམ་དམུལ་དམུལ་གྱིས་བཤད་པ་དེ་འདྲ་དང་རྒྱ་མིའི་སྲིད་བློན་ལི་ཆང་གིས Australia སྲིད་བློན Albanese ལ་བུ་ལྟ་ན་སྡུག་པ་སོགས་བོས་ནས Australia དང་རྒྱ་ནག་གི་འབྲེལ་བ་ལ་ཡར་རྒྱས་ཀྱི་རྣམ་པ་ཆེན་པོ་བྱུང་བ་དང། དེ་ནས་སྤྱི་ཟླ་བཅུ་གཅིག་དེ་རང་གི་ནང་ཞི་ཅིན་ཕིང་དང Albanese གཉིས་ཀྱི་ཐུག་འཕྲད་གཉིས་པ་ཞིག་ཨ་རིའི་གྲོང་ཁྱེར San Francisco རུ་རྒྱལ་སྤྱིའི་ཚོགས་ཆེན་ཞིག་གི་ཞོར་ལ་བྱུང་བ་དང། དེ་དུས Albanese གིས་ཞི་ཅིན་ཕིང་ལ Australia ཚོང་ཟོག་ལྷག་ལུས་ལ་རྒྱ་མིས་ཁྲལ་ཕྱིར་འཐེན་བྱེད་པར་སྐུལ་མ་གནང་བ་ཞིག་དང། རྒྱ་མིའི་སྲིད་བློན་ལི་ཆང་ཨོ་སི་ཀྲེ་ལི་ཡ་ལ་འཚམས་འདྲིར་བོས་པ་སོགས་བྱུང་བ་དང་ཡིན་ནའི་དེའི་ཉི་མ་ཁ་ཤས་ཀྱི་རྗེས་ལ་ཉི་ཧོང་གི་ཉེ་ཁུལ་ཞིག་ཏུ་རྒྱ་མིའི་དམག་འཐབ་ཀྱི་གྲུ་ཞིག་གིས་སྒྲ་རླབས་སོ་ནར་གྱི་མདའ་གཞུས་ནས་ཨོ་སི་ཀྲེ་ལི་ཡའི་མཚོ་དམག་ཅིག་ལ་རྨས་སྐྱོན་བཟོས་པའི་དོན་རྐྱེན་ཞིག་དང་འབྲེལ་ནས་རྒྱ་མི་དང་ཨོ་སི་ཀྲེ་ལི་ཡས་ཕན་ཚུན་ལ་སྤྱོད་པ་ཡ་ཡུད་ཀྱི་སྐྱོན་འཛུགས་བྱེད་རེས་བྱུང་བ་དང། དེ་ནས་ད་ལན་གཟའ་ཟླ་བར་རྒྱ་མིས Yang Hengjun ལ་སྲོག་ཐོག་གི་ཉེས་ཆད་གསལ་བསྒྲགས་བྱེད་དུས Australia སྲིད་བློན Albanese གིས་གསུངས་པ་ཞིག་ལ། རྒྱ་ནག་དང་མཉམ་ལས་བྱེད་ཡག་ཡོད་ས་ལ་ང་ཚོས་རྒྱ་ནག་དང་མཉམ་ལས་བྱེད་ཀྱི་ཡིན་ཟེར་ང་ཚོས་གསལ་པོ་ཞེ་དྲག་ལབ་ཡོད་རེད་ཡིན་ནའི། མཐུན་པོ་བྱེད་ཡག་མེད་ས་ལ་ང་ཚོས་མཐུན་པོ་བྱེད་ཐབས་ཡོད་མ་རེད Doctor Yang Hengjun ལ་རྒྱ་ནག་གི་བྱེད་སྟངས་རྩུབ་པོ་འདི་ལ།